ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་ཡོང་མ་རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང་ཆོས་གཏམ་དང་ན་ཚ་མི་ཡོང་གི་ཐོག་སྨན་གྱི་འགྲོ་སྟངས་དང་དེ་ལས་ལས་རིམ་མང་པོ་འདི radio ནང་ནས་མི་མང་ལྷན་རྒྱས

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ་གསུང་མཁན་གི་ཐོག་ལ་ཡི་གེ་སྐལ་ཚད་གི་རྒྱ་དེ

ཡབ་ཡེ་ཤུ་མཉམ་དུ། སྨོན་ལམ་གྱིས་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ། ཡེ་ཤུ་གིས་ངེད་རང་གི་འགྲོ་སྟངས་ཀྱི་ཐོག་ལ་ཁྱོད་ཚོས་གི་གང་སྨན་བཅོས་ཡག་པོ་བྱེད་དེ། ཁྱོད་དེ་འཛམ་བུ་གླིང་གི་རྒྱལ་པོ་རེད་ཁྱོད་དེ་འཛམ་བུ་གླིང་གི doctor རེད་འོ་ཁྱོད་ལ་ཅི་ཚང་གོ་ཧ་གོ་དགོས་ཀྱི་ཡོད་འོ་དེ་ད། ཐེངས་གཉིས་པའི་སྐབས་ལ་ཡང་ཁྱོད་དེ་གིས་ཁྱོད་ཚོ་དེ་གི་འཛམ་བུ་གླིང་ལ་ཕེབས་དགོས་ཡོད་འོ་དེ་ཕེབས་པའི་གི་ཐོག་ལ་འགྲོ་སྟངས་གི་ཐོག་ལ་ངས་གི་ཡང་ཧ་མི་གོ་བའི་རྒྱ་ལ་ཧ་མ་གོ་བའི་རྒྱ་ལ་ཁྱོད་གི་ཆོས་མ་སླེབས་པའི་རྒྱ་ལ་ཆོས་སླེབས་བཅུག་ཡས་གི་ཐོག་ལས་ནས་ང་འདི radio གི་ནང་ནས་ང་མི་མང་ཚང་མ་ལ་ཁྱོད་གི་བཀའ་བརྗོད་མཁན་གི་ཐོག་ལ་རོགས་རམ་གནང་ཨ་མེན།

བསམ་བློ་མང་པོ་བཏང་ནས་བྱེད་དགོས་ཀྱི་ཡིན་ནོ། མི་དམངས་ལྷན་རྒྱས་ཚང་མ་ཚོ་དེན། དེན་དེ་དུས་ཚོད་ལ་མི་མང་པོ་དགོས། ཁོ་རང་ལས་ཀ་ནི། ཚུལ་ཚུལ་ཁྲིམས་ཞུགས་བསྡད་ཡོད་པ་རེད། དེ་ལས་ནས་རང་གི་སྒྲིག་འཛུགས་ཀྱི་ཐོག་ལ་སྐྱོན་རྒྱག་དགོས་ཡོད་པ་རེད། དེ་སུ་དེས་གསུངས་ནས་རང་གི་བསམ་བློ་ལ་ཆོས་ཀྱི་ཐོག་བསམ་བློ་བཏང་ན་ཡག་པོ་ཡོད་རེད། དེ་ནི་རང་གི་ལས་དང། ཚུལ་ཁྲིམས་མིན་གྱི་ཐོག་ལ། ཤེས་པ། སེམས་པ། སུ་ལ་སུ་ཡི་དོན་ལ་ཡང་མ་ཞེན། དེ་རང་དོན་ལ་རང་སྲུང་བྱས་ན་ཡག་པོ་ཡོང་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དེ་ནས་ཡང། སུ་གཅིག་ཡོད་ཡོང་རེ་རང་གི་མ་མ་ཀོན་གི་གི་གཏམ་འདི་མ་སྨྲ་ན་ཡག་པོ་ཡོང་རེ། ལྷན་རྒྱས་རྣམ་པ་ཚོ་དེ་ལ་ཡིད་ཆེས་ཡོད་པ་རེད་ཁྱེད་ཚོ་ཚང་མ་གིས་ཡིད་ཆེས་གནང། ཡག་པོ་ཡོད་པ་རེད། མི་མང་པོ་བསམ་བློ་ལ་མེད་དེ་ཁ་ལས་ཁ་ལས་མང་པོ་ཐོན་གི་རེད། འོ་རང་གང་རེད་ཟེར་ན་སྐད་ཆ་ཚང་མ་ཁ་ལས་མང་པོ་མ་ཐོན་པ་བྱས་ནས་བསམ་བློ་ལ་བཞག་ན་ཡག་པོ་ཡོད་རེད། ཁ་ལས་སེ་ལས་གཏམ་མེད་དེ་སྨྲས་ན་དུས་དུས། ཚོད། ཁྱེར་རོ། དུས་ཚོད་དེ་ཁྱེར་རོ་བཏང་ནས་ཆོ་གང་ཡང་ཡོང་མ་རེད། ལྷན་རྒྱས་རྣམ་པ་ཚོ། ཀྱི་ཆ། ཆགས་ཚང་མ་ཧམ་པ་འགོས་ནས་གཏམ་མང་པོ་སྨྲ་ནས་རང་དུས་ཚོད་མང་པོ་ཡོང་གི་རེད་དེ་ནས་རང་གི་བསམ་བློ་དང་ཚུལ་ཁྲིམས་ཚང་མ་ནོངས་ཀྱི་རེད་དེ་ནས་ལན།

པ་དང་ཞིག་གི་ཕྱི་སྡོད་ཅིག་འཇིག་རྟེན་ལ་གསུངས་བསྡད་ཡོད་པ་རེད་དེ་ནས་མི་མང་ཚང་མ་ལ་འོ་རང་གིས་ཡག་པོ་བྱས་ན་དེ་ནི་ཆོས་ཆོས་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གི་གསུང་རབ་འདི་ཚང་མ་འོ་རང་གིས་ཉན། གོ་ཀི་གོ་ཀི་པའི་སྐབས་ལ་རང་གི་སེམས་པ་འདི་རང་དགའ་མོ་དང་སྐྱིད་པོ་ཆགས་ཀྱི་ཡོད་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དེ་ནས་དཀོན་མཆོག་གི་གྲོགས་དང་དེ་ལ་ཕེབས་གནང་རང་གི་འཇིག་རྟེན་ལ་ཕན་ཐོབ་ཀྱི་ཡོད་ཐོབ་ཀྱི་ཚང་མ་ཕྱིན་གྱི་ཡོད་དོ་ཡོད་དཀོན་མཆོག་གི་ཚུལ་ཁྲིམས་ཀྱིས་དེ་གསུངས་བསྡད་ཡོད་པ་རེད། ཁོང་གི་ཆོས་ལ་ཡིད་ཆེས་བྱས་ན་རང་ལ་ན་ཚ་བྱུང་ན་ཡག་ཁོང་ཚོ་ཡིས་རོགས་རོགས་རམ་གནང་གི་ཡོད་པ་རེད་ཁོང་ཚོ་ཡིས་མི་ཤེས་མཁན་འདི་ཡ་ཡང་ཨོམ་ནང་ལས་སྟོན་པའི་ཡིན་ནོ།

ཅེས་བསམ་བློ་ཡོད་ན་དཀོན་མཆོག་ཡབ་ཀྱི་འགྲོ་སྟངས་དང། ཤེས་མཁན་གྱི་མི་མཉམ་དུ་འགྲོ་ན་ཡག་པོ་ཡོང་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་རང་མཉམ་དུ་ཆགས་པས་ཀིན་གྱི་ཆོས་གྲོགས་དང་ཚུལ་ཁྲིམས་དེ་གིན་དྲུག་བསྟེན་ནས་དེ་ནས་ཕྱག་ཕེབས་གནང་ཡག་པོ་ཡོད་བ་རེད་རང་གི་བྱེད་མཁན་བྱ་གཞི་བོད་ཡོངས་ལས་རང་གིས་སུ་མཉམ་དུ་དུས་ཚོད་བྱས་མཁན་དེ་ཚང་མ་འོ་རང་གིས་ཡག་པོ་བྱས་ནས་མྱོང་དགོས་ཀོ་ཡོད། ཡང་ཁོ་དང་ང་ཡི་ལུས་ལ་དེ་གིན་དྲུ་ག་འདྲུ་བྱས་ནས་བྱེད་མཁན་འདི་ལ་བསམ་བློ་མང་པོ་བཏང། བཏང་ནས་ཡག་པོ་ཡོང་བ་རེད་ཡབ་དཀོན་མཆོག་གི་ཆོས་ལ་མོས་པ་བྱས་ནས། ཉིན་མཚན་འགྲོ་ན་འདི་ལ་ཕན་ཆེན་པོ་ཡོད་བ་རེད། ཁྱེད་རང་གི་ལུས་ལ་མང་པོ་ཁྲག་རླུང་དང། སྡུག་པོ་མང་པོ་ཡོང་གི་རེད་དེ་ཡི་ཐོག་ལ་ཡབ་ཡེ་ཤུ་ལ་ནི་ལ་ཡི། ཚེ། ཚད་བཞི་ནང་ཁུལ། མཆོག་གི་གནང་གི་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ་འོ་རང་གི་འཇིག་རྟེན་གྱི་དོན་ལ་སྡུག་པོ་མང་པོ་ཡོང་གི་རེད་ཡིན་ན་ཡང། ཡང། ཡབ་དཀོན་མཆོག་ལ་སྨོན་ལམ་དང་སྨོན་ལམ་ཡང་དག་པ་ཡང་དག་པོ་བཏང་ན་འདི་ཐམས་ཅད། ཁོང་ཚོ་ཡིས་ཟློག་གི་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ radio ཉན་མཁན་ངའི་མི་དམངས་འདི་དུས་ཚོད་འདིའི་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་མེད་དེ་དུས་ཚོད་འདི་ལ་རྫོགས་སོང། ད་དེ་རིང་གི་ལས་རིམ་ལ་ཕེབས་གནང་ནས་དེ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་སང་ཉིན་ཡང་འདི་གི་དུས་ཚོད་ལ་འོ་རང་ཚང་མ་ཡང་ཨ་ཤ་གི Sandesh དེ་འཁྱེར་ནས་ང་དུས་ཚོད་འདི་ལ་ཁྱོད་ཚོ་མི་དམངས་ཚང་མའི་བར་ལ་སླེབས་གི་རེད་ཐུགས་རྗེ་ཆེ།

བདུད་ཀྱི་ལས་ཀ་ཚང་རྩ་མེད་བཟོ་རྒྱུ་ཡི་དོན་ལ་དཀོན་མཆོག་གི་སྲས་ཕེབས་པ་རེད་ང་ཚོ་ཡི་གཙོ་བོ་ཡེ་ཤུས་ང་ཚོ་ཡི་སྡིག་པའི་དོན་ལ་རང་གི་སྐུ་སྲོག་བློས་བཏང་བ་རེད་ང་ཚོ་ཡི་སྡོད་ས་འཛམ་བུ་གླིང་ངན་པ་འདི་ནས་ཐར་རྒྱུ་ཆེད་དུ

ཁ་གཏད་ཁ་གཏད་བྱེད་རྒྱུ་ཡོད་ཙང་ཁྱེད་རང་ཚོ་འདི་འདྲ་བྱེད་དགོས་ང་ཚོ་དཀོན་མཆོག་ལ་ཐུགས་རྗེ་ཆེ་ཞུ་གི་རེད་ཁོང་གིས་ང་ཚོ་ཡི་གཙོ་བོ་ཡེ་ཤུ་མཱ་ཤི་ཀ་བརྒྱུད་ནས་ང་ཚོ་ལ་རྒྱལ་ཁ་གནང་གི་རེད་གལ་སྲིད་དཀོན་མཆོག་ང་ཚོ་ཡི་ཕྱོགས་ལ་ཡོད་ན་ང་ཚོ་ཡི་ཁ་གཏད་ལ་སུ་སུ་ཡོང་ཐུབ་གི་རེད། དཀོན་མཆོག་གི་བརྩེ་བ་ནས་ང་ཚོ་སུ་གང་གིས་ལོགས་ཀ་བཟོ་ཐུབ་ཀྱི་མེད་པ་འདི་ང་ཡིད་ཆེས་གཙང་མ་ཡོད་འཆི་བ་འཆི་བ་དང་གསོན་ཕོ་ཉ་དང་དཔོན་པོ་དུས་འདས་པ་འདས་པ་དང་མ་འོངས་པ་ནུས་པ་ག་འདྲ་ཡིན་ཡིན་ནས་མཐོ། མཐོ་པོ་ཡིན་ནས་དམའ་པོ་ཡིན་ནས་གཞན་ག་རེ་ཡོད་པ་ཚང་མ་ཚང་མ་ཡེ་ཤུ་ཀྱི་བརྒྱུད་ནས་སྟོན་པའི་དཀོན་མཆོག་གི་བརྩེ་བ་འདི་ནས་སུ་གང་གིས་ང་ཚོ་ལོགས་ཀ་བྲལ་ཐུབ་ཀྱི་མ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་སེམས་ཞུ་རོགས་གནང། ཡེ་ཤུ་ཀྱིས་གསུངས་པ་ང་ཚུར་ཡོང་གི་ཡིན། མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་ལ་ཡང། ཡང་དག་པའི་ལས་ཀ་བྱས་ནས་འགྲོ་ན་དེ་ནས་བདུད་ཀྱི་སྤྱད་པའི་མི་གོ་ཡོད་པ་རེད་བདུད་ཟེར་མཁན་དེ་དཀོན་མཆོག་ལ་མང་པོ་ཅིག་བཀའ་དྲིན་གནང་བ་རེད་དཀོན་མཆོག་ལ་མང་པོ་ཅིག་ལས་ཀ་ལ་ལས་དང་ཅི་ཚང་མགོ་ལ་གནོངས་པ་རེད་དེ་དཀོན་མཆོག་གིས་འདི་བདུད་འདི་ལ་འདུལ་བ་ལ་ལས་ཀ་མང་པོ་བྱས་དགོས་པ་རེད་འདི་བདུད་འདི་འདུལ་བའི་ཐོག་ལ་རེད་དཀོན་མཆོག་ཚེ་འདི་ལ་གྲོངས་པ་རེད་གྲོངས་ཏེ་ཡང་ཚེ་གཉིས་པ་དེ་ཁོང་རང་གི་འདི་ནང་ལ་ཕེབས་པ་ཡོང་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་བདུད་ཟེར་མཁན་དེ་གཅིག་གང་ཡང་ཡག་པོ་མ་རེད་ཅེས་བདུད་ཀྱི་བཀའ་དེ་ལ་ནམ་ཡང་མ་ཉན་ཅིག་བདུད་ཀྱི་བཀའ་དེ་བསྐྱུར་ནས་ཡབ་ཡེ་ཤུ་ཀྱིས་གསུངས་པའི་གི་གསུང་རབ་ཡབ་དཀོན་མཆོག་གི་གསོལ་བ་བཏབ་ནས་སྡོད་ན་འདི་མིན་ཚ་ཡག་པོ་གང་ཡང་ཡོང་མ་རེད་ཨ་མེན།